བོད་གནས་བསྐྱར་ཞིབ་ཀྱིས་གནས་ཚུལ་སྤེལ་བར་གཞིགས་ན། འཛམ་གླིང་ཁྱོན་ཡོངས་ནང། ཏོག་དབྱིབས་ནད་ཡམས་མཇུག་སྒྲིལ་ནས་འགྲོ་འོང་སོགས་སྔར་རྒྱུན་གྱི་བྱེད་ཀྱི་ཡོད་ན་ཡང། བལ་བོད་ས་མཚམས་སུ། རྒྱ་ནག་གཞུང་གིས་ཏོག་དབྱིབས་ནད་ཡམས་ལ་ཁག་དཀྲི་བྱས་ནས། ས་ཁུལ་དེའི་ནང། ནང་མི་སྤུན་གཉེན་སོགས་ཐུག་འཕྲད་བྱེད་རྒྱུར་བཀག་འགོག་བྱེད་ཀྱི་ཡོད་པའི་གནས་ཚུལ་སྤེལ་འདུག་པ་དང། ཡང་ཀ་ཐ་མན་ཌུ་པོས་ཞེས་པའི་བལ་ཡུལ་གྱི་ཉིན་རེའི་གསར་ཤོག་གིས་གནས་ཚུལ་སྤེལ་བར་གཞིགས་ན། རྒྱ་ནག་གཞུང་གིས་བལ་བོད་ས་མཚམས་བཀག་འགོག་བྱས་ཏེ། ས་གནས་ཀྱི་ཚོང་པ་ཚོར་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་པའི་གནས་ཚུལ་སྤེལ་འདུག། གསར་ཤོག་དེས་གནས་ཚུལ་བཀོད་དོན་ལ། བོད་ནང་ཡོད་པའི་རྒྱ་ནག་གི་ལས་བྱེད་ཚོས་བལ་བོད་ས་མཚམས་སྒོ་འབྱེད་རྒྱུར་རྒྱ་ནག་དབུས་གཞུང་གི་བཀའ་འཁྲོལ་སྒུག་གི་ཡོད་ཅེས་བཤད་པ་དང། ད་བར་ས་མཚམས་སྒོ་འབྱེད་རྒྱུར་ལམ་སྟོན་འབྱོར་མ་བྱུང་ཞེས་འགྲེལ་བརྗོད་བྱས་བཞག་ཕྱི་ལོ་ཉིས་སྟོང་ཉི་ཤུ་ནས་བཟུང། ཏབ་ལེ་ཇུང་རྫོང་གི་བལ་བོད་ས་མཚམས། ཏི་ཏཱ་ལ་གཱ་ཛི་ཡཱང་ཞེས་པ། སྒོ་བརྒྱབ་འདུག་པ་དང་ས་མཚམས་བཀག་པ་ལ་བརྟེན་ནས་ཏབ་ལེ་ཇུང་གི་ས་ཁུལ་མི་དམངས་ཚོས་བོད་ནང་ཡོད་པའི་རང་གི་ནང་མི་ཉེ་འབྲེལ་སོགས་ཐུག་འཕྲད་བྱེད་ཐུབ་ཀྱི་ཡོད་མ་རེད་ཅེས་བཀོད་འདུག་ས་མཚམས་ས་ཁུལ་དེ་ནི་བོད་ཀྱི་ས་ཁུལ་གཏིང་སྐྱེས་ནས་རྒྱང་ཚད་ཀི་ལོ་མི་ཊར་སུམ་ཅུ་སོ་ལྔ་ཙམ་གྱི་མཚམས་སུ་ཡོད་པ་དང། གསར་ཤོག་དེས་མུ་མཐུད་གནས་ཚུལ་བཀོད་དོན་ལ། བོད་ཀྱི་ས་ཁུལ་གཏིང་སྐྱེས་ནི་བལ་ཡུལ་གྱི་ས་མཚམས་དེ་དང་ཉེ་འབྲེལ་ཡིན་པ་དང། རྒྱུན་དུ་བལ་བོད་ས་མཚམས་བརྒལ་ནས་ས་ཁུལ་དེ་ཡི་ཚོང་ལས་ཙག་ཙིག་བྱེད་མཁན་ཚོང་པ་ཚོས་རྒྱུན་ལྡན་གྱི་ཚོང་ལས་བྱེད་ཀྱི་ཡོད་པ་དང། ད་ཆ་ས་མཚམས་བཀག་པ་དེ་ཡིས་ཚོང་ལས་བྱེད་ཐུབ་ཀྱི་ཡོད་མ་རེད་ཅེས་འགྲེལ་བརྗོད་བྱས་བཞག་བལ་ཡུལ་གྱི་ས་མཚམས་ས་ཁུལ་ཨོ་ལང་ཆུང་གོ་ལར་གནས་སྡོད་བྱེད་མཁན་བསྟན་པའི་ཆུང་མ་དཔལ་ལྡན་ཤར་པས་གསར་འགོད་པ་ཚོར་བརྗོད་དོན་ལ། བལ་བོད་ས་མཚམས་བཀག་པ་དེ་ཡིས་བོད་ནང་ཡོད་པའི་ཁོང་གི་ནང་མི་སྤུན་གཉེན་ཚོ་རྒྱུན་རིང་ནས་ཐུག་འཕྲད་བྱེད་ཐུབ་མ་སོང་ཞེས་བཤད་འདུག་པ་དང། རྒྱུན་དུ་བསྟན་པ་དང་བུ་ཆུང་གཉིས་བོད་ལ་ཡང་ནས་ཡང་དུ་བསྐྱོད་དེ་ཚོང་ལས་ཙག་ཙིག་རིགས་བྱེད་ཀྱི་ཡོད་པ་དང། བོད་ནས་གཡག་ལ་དངོས་ཟོག་བཀལ་ཏེ་བལ་ཡུལ་ནང་ཚོང་ལས་བྱེད་ཀྱི་ཡོད་པ་རེད། བུ་ཆུང་གིས་གསར་འགོད་པ་ཚོར་བརྗོད་དོན་ལ། ས་མཚམས་བཀག་གི་རེད་བསམ་པ་བསམ་ཡུལ་ལ་མེད་ཅིང་ད་ཆ་ས་མཚམས་བཀག་པ་དེ་ཡིས་ནང་མི་སྤུན་གཉེན་སོགས་ཐུག་འཕྲད་བྱེད་ཐུབ་ཀྱི་མི་འདུག་ཅེས་བཤད་འདུག་ཀ་ཐ་མན་ཌུ་པོས་གསར་ཤོག་གིས་གནས་ཚུལ་བཀོད་པར་གཞིགས་ན། རྒྱ་ནག་གི་ཉེན་རྟོག་པ་ཚོས་བལ་བོད་ས་མཚམས་སུ། ཕྱི་ནས་ཁ་པར་གྱི་སྒྲ་བསྡུ་ལེན་བྱེད་ཐུབ་པའི་འཕྲུལ་ཆས་བཙུགས་ཡོད་ན་ཡང། འཕྲུལ་ཆས་དེ་ཡིས་བལ་ཡུལ་ཕྱོགས་ནས་གནས་ཚུལ་བསྡུ་ལེན་བྱེད་ཀྱི་ཡོད་མ་རེད་ཅེས་འགྲེལ་བརྗོད་བྱས།

ཚེ་ཆུང་གིས་ས་མཚམས་ས་ཁུལ་དུ་གནས་སྡོད་བྱེད་མཁན་ཚོར་ས་མཚམས་ངོ་སྤྲོད་ལག་འཁྱེར་ཡང་བགོ་འགྲེམས་བྱས་པ་རེད་ཅེས་འགྲེལ་བརྗོད་བྱས་བཞག་ཀ་ཐ་མན་ཌུ་པོས་གསར་ཤོག་གིས་བརྗོད་དོན་ལ། ས་མཚམས་བཀག་པ་དེ་ཡིས་ས་ཁུལ་དེའི་ཚོང་ལས་དང་སྒོ་ཕྱུགས་སེམས་ཅན་གསོ་སྐྱོང་ལ་ཧ་ཅང་གནོད་སྐྱོན་ཆེན་པོ་བྱས་ཡོད་པ་དང། བལ་བོད་ས་མཚམས་སུ་གནས་སྡོད་བྱེད་མཁན་མི་མང་ཚོས་ཉིན་རེའི་ཟ་གོས་གནས་མལ་སོགས་བོད་ལ་ཧ་ཅང་ཤུགས་ཆེར་བརྟེན་དགོས་ཀྱི་ཡོད་པ་དང། ས་གནས་དེ་དག་བལ་ཡུལ་གྱི་རྒྱལ་ཐང་དང་ལམ་ཁ་སོགས་ད་ལྟ་ཡང་མཐུད་ཐུབ་མེད་པ་རེད་ཅེས་འགྲེལ་བརྗོད་བྱས་བཞག་དེ་བཞིན་ས་ཁུལ་དེ་ནས་ཐོན་པའི་སྨན་རྩྭ་དང་དུད་འགྲོ་སེམས་ཅན་ལ་དགོས་མཁོ་ཡོད་པའི་དངོས་ཟོག་བོད་ནང་ཚོང་འདྲེན་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་བྱས་འདུག།